བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉེར་ལྔ། རེས་གཟའ་ཟླ་བ་རེད།

མངའ་སྡེ་དེའི་གནས་ཆེན་བེ་ཤ་ལིའི་ནང་གསར་བཞེངས་ཞུ་བཞིན་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་འགྲེམས་སྟོན་ཁང་དབུ་འབྱེད་མཛད་སྒོའི་ཐོག་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུ་བ་བཞིན་གོང་ས་མཆོག་གིས་ཞལ་བཞེས་མཛད་འདུག། རྒྱ་གར་གྱི The Times of India ཞེས་པའི་གསར་ལས་ཁང་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན། བྷི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཐི་ཤི་ཀུ་མར་ལགས། ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གཅིག་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་བར་ཆེད་བཅར་ཞུས་ཡོད་འདུག་ལ། སྐབས་དེར་མངའ་སྡེ་དེའི་རྒྱལ་ས Patna ནས་རྒྱང་ཐག་སྤྱི་ལེ་དྲུག་ཅུ་ཙམ་གྱི་སར་ཡོད་པའི་ནང་པའི་གནས Vaishali གི་ནང་གསར་བཞེངས་ཞུ་བཞིན་པའི Buddha Samyak Darshan ཞེས་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་འགྲེམས་སྟོན་ཁང་དེ་དང། དྲན་རྟེན་མཆོད་རྟེན་ཞིག་གསར་བཞེངས་བྱེད་བཞིན་པ་དེ་དབུ་འབྱེད་མཛད་རྒྱུར་གོང་ས་མཆོག་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུས་པར་གོང་ས་མཆོག་གིས་ཞལ་བཞེས་མཛད་འདུག་འགྲེམས་སྟོན་ཁང་དེ་ད་ལྟ་གསར་བཞེངས་བྱེད་བཞིན་ཡོད་པས་ནམ་ཞིག་ལ་དབུ་འབྱེད་གནང་རྒྱུའི་དུས་ཚོད་སོགས་གསལ་ཁ་བཏོན་མི་འདུག་འགྲེམས་སྟོན་ཁང་དང་དྲན་རྟེན་གྱི་རྡོ་རིང་དེ་ཧིན་སྒོར་ཀོ་རོར་སུམ་བརྒྱ་ར་བཅོ་ལྔ་ལྷག་གི་འགྲོ་གྲོན་བཏང་སྟེ་གསར་བཞེངས་ཞུ་བཞིན་པ་དང་འགྲེམས་སྟོན་ཁང་དང་མཆོད་རྟེན་གསར་བཞེངས་གནང་ས་དེའི་ས་ཁྱོན་ལ་ཨེ་ཀར་བདུན་ཅུ་དོན་གཉིས་ཙམ་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཧྥ་རན་སིའི RFI ཞེས་པའི་གསར་ལས་ཁང་གི་བཅར་འདྲི་སྐབས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་རྩད་གཅོད་ཐད་རྒྱ་ནག་གཞུང་ལ་ཐོབ་ཐང་དང་དབང་ཆ་གང་ཡང་མེད་སྐོར་གསལ་འདོན་གནང་ཡོད་པ་སོགས་ཕྱི་ཚེས་ཉེར་གསུམ་ཉིན་བཏོན་པའི་གནས་ཚུལ་དེའི་ནང་བཀོད་འདུག། ཧྥ་རན་སིའི། RFI། ཞེས་པའི་གསར་ལས་ཁང་གིས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་བཅར་འདྲི་ཞུས་སྐབས། གལ་ཏེ་རྒྱ་ནག་གཞུང་གིས་དེ་སྔོན་པཎ་ཆེན་རིན་པོ་ཆེའི་ཡང་སྲིད་བསྐོ་བཞག་བྱས་པ་བཞིན་མ་འོངས་པར་རྒྱལ་བ་རིན་པོ་ཆེའི་ཡང་སྲིད་ལའང་དེ་ལྟར་བྱས་པ་ཡིན་ན་དེར་ཇི་ལྟར་གནང་རྒྱུ་ཡིན་སྐོར་དྲིས་པའི་ལན་དུ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཉིས་སྟོང་བཅུ་གཅིག་ལོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས། གང་ཉིད་ཀྱི་ཡང་སྲིད་སྐོར་ལ་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང་མགོན་པོ་གང་ཉིད་ཀྱི་ཡང་སྲིད་རྩད་གཅོད་ཐད་གང་ཉིད་སྐུ་སྒེར་ལས་གཞན་རྒྱ་ནག་གཞུང་སོགས་སུ་རུང་ལའང་རྩད་གཅོད་བྱེད་རྒྱུའི་ཐོབ་ཐང་མེད་ཅེས་བཀའ་གནང་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག་ལ། གཞན་ཡང་བཀའ་བློན་ཁོང་གིས ྋགོང་ས་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་བོད་བརྒྱུད་ནང་པའི་ཆོས་ལུགས་ཁག་དང་མི་མང་ལ་བཀའ་བསྩལ་ནས་ཡང་སྲིད་ཕེབས་དགོས་ཆེ་ཚེ་སྐུའི་ཡང་སྲིད་རྩད་གཅོད་གནང་ཕྱོགས་ཀྱི་ལམ་སྟོན་གྱི་ཡིག་ཆ་ཁ་གསལ་ཞིག་འགྲེམས་སྤེལ་གནང་རྒྱུ་ཡིན་པའི་བཀའ་གནང་ཡོད་སྐོར་ལན་འདེབས་གནང་འདུག་ཡང་ཧྥ་རན་སིའི RFI ཞེས་པའི་གསར་ལས་ཁང་གིས་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་ད་ལྟའི་བོད་རྒྱ་འབྲེལ་མོལ་གྱི་གནས་བབ་དང་བོད་ནང་གི་བོད་མི་ཚོས་ཁོང་ཚོའི་ཆེད་དུ་བོད་མིའི་སྒྲིག་འཛུགས་ཀྱིས་ལས་དོན་ཇི་སྤེལ་ཤེས་རྟོགས་ཡོད་མེད་དང། བོད་ནང་ད་ལྟ་དང་ལོ་བཅུའི་སྔོན་གྱི་གནས་སྟངས་དང་བསྡུར་ན་གང་འདྲ་ཡོད་པའི་སྐོར་སོགས་དྲི་བར་ལན་འདེབས་གནང་འདུག་ལ་བཀའ་བློན་ཁོང་གིས་གཙོ་བོ་བོད་རྒྱའི་དཀའ་རྙོག་གྲོས་མོལ་གྱི་ལམ་ནས་སེལ་དགོས་ཀྱང་ད་ལྟའི་ཆར་རྒྱ་ནག་ནང་ཆབ་སྲིད་འདུན་པ་མེད་པའི་རྐྱེན་གྱིས་གྲོས་མོལ་འགག་ཡོད་སྐོར་སོགས་བོད་དོན་དང་འབྲེལ་བའི་གནས་ཚུལ་ཁག་ལ་དྲིས་ལན་གནང་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད། གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད། ཨ་ཧྥི་རི་ཀའི་རྒྱལ་ཁབ། DR Congo། གི་གྲོང་ཁྱེར་ལུམ་བུམ་བྷ་ཤི་ནང་རྟེན་གཞི་བྱས་པའི་བཀའ་བརྒྱུད་བསམ་ཡས་གླིང་དུ་ནང་པའི་ཆོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་སྟེ་རེས་གཟའ་སྤེན་པའི་དགོང་དྲོ་ནས་རེས་གཟའ་ཉི་མའི་སྔ་དྲོ་བར་སྒྲོལ་མ་མཚན་འདོན་གནང་ཡོད་འདུག།

གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་སེར་སྐྱ་ཕོ་མོ་འབོར་ཆེན་ཞིག་གིས་ཚོགས་བསགས་སྒྲིབ་སྦྱོང་གི་ཆེད་དུ་རྐྱང་ཕྱག་འཚལ་བཞིན་ཡོད་པའི་སྐོར། འདི་གའི་གསར་འགོད་པས་ས་གནས་ནས་གནས་ཚུལ་བཏང་ཡོད། ནང་པ་སངས་རྒྱས་པའི་གནས་ཆེན་ཁག་ཏུ་ཚོགས་བསགས་སྒྲིབ་སྦྱང་གི་ལས་ལ་ཞུགས་པ་ཡིན་ན་བྱིན་རླབས་དམིགས་བསལ་ཡོད་པ་ཞིག་ཡིན་པར་ནང་པའི་རྗེས་འཇུག་པ་ཚོས་ཡིད་ཆེས་ཞུ་བཞིན་པ་ལྟར་སྟོན་པ་བཅོམ་ལྡན་འདས་མངོན་པར་རྫོགས་པའི་སངས་རྒྱས་པའི་གནས་ཁྱད་པར་ཅན་རྡོ་རྗེ་གདན་དུ་ལོ་ལྟར་དགུན་དུས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གནང་བས་མཚོན་ཆོས་ཕྱོགས་ཀྱི་མཛད་སྒོ་དུ་མ་ཡོད་པ་དང་བསྟུན་ནས་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་བཅས་ཕྱི་ནང་གི་ནང་ཆོས་རྗེས་འབྲང་བ་འབོར་ཆེན་ཞིག་གིས་གོང་ས་མཆོག་གི་མདུན་ནས་གསུང་ཆོས་ཞུ་བ་དང་ཆབས་ཅིག་ཕྱག་འཚལ་བ་དང། གནས་སྐོར་སོགས་ཀྱི་རྣམ་དཀར་དགེ་བའི་ལས་ལ་འཇུག་བཞིན་ཡོད་པ་ལྟར་ད་ལོ་ཡང་ནམ་རྒྱུན་ལྟར་དད་ལྡན་སེར་སྐྱ་མི་མང་བརྒྱ་ཕྲག་ལྔ་དྲུག་ཙམ་ཞིག་གིས་རྡོ་རྗེ་གདན་གྱི་མཆོད་རྟེན་གྱི་ཕྱི་ནང་གཉིས་སུ་རྐྱང་ཕྱག་འཚལ་བཞིན་ཡོད་འདུག། ཡང། མ་ན་ལི་ནས་ཡིན་པ་བཀྲ་ཤིས་ལགས་བཟའ་མི་གཉིས་ཀས་རྡོ་རྗེ་གདན་དུ་ཕྱག་འཚལ་མཁན་རྣམས་ལ་ཉིན་རེར་བཟའ་བཏུང་ཇ་ཐེངས་གསུམ་གྱི་གོ་སྒྲིག་མཐུན་འགྱུར་གནང་གི་ཡོད་འདུག། ལོ་རྒྱུས་ལྟར་ན། གོང་ས་རྒྱལ་དབང་སྐུ་འཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས་བོད་ཀྱི་རྒྱལ་ས་ལྷ་སའི་ནང་ཡེ་ཤུའི་ཁ་ཕུ་ཆིན་གྲྭ་པ་ཚོར་ས་ཆ་དང་ཡེ་ཤུའི་ལྷ་ཁང་བཞེངས་ཆོག་པའི་བཀའ་རྒྱ་བསྩལ་ཡོད་པ་རེད་འདུག། ལོ་ལྟར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་ལྔ་ཉིན་འཛམ་གླིང་གི་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འབྲང་བ་མི་གྲངས་དུང་ཕྱུར་མང་པོས་ཡེ་ཤུའི་འཁྲུངས་སྐར་སྲུང་བརྩི་ཞུ་བཞིན་ཡོད་ཅིང། དེང་སྐབས་དུས་ཆེན་དེ་ནི་ནུབ་ཕྱོགས་ཡུལ་གྲུ་ཁག་ཏུ་ཡེ་ཤུའི་ཆོས་ལ་དད་པ་ཡོད་མེད་གཉིས་ཀས་སྲུང་བརྩི་བྱེད་པའི་དུས་ཆེན་རྒྱ་ཆེ་ཤོས་དེར་གྱུར་ཡོད་པ་རེད། དུས་ཆེན་སྐབས་མི་རྣམས་ཀྱིས་ཕན་ཚུན་བར་ལེགས་སྐྱེས་སྤྲོད་རེས་བྱེད་པ་དང་ནང་མི་ལྷན་འཛོམས་ཀྱི་ཐུགས་སྤྲོ་གཏོང་བ། རང་ཁྱིམ་གྱི་ཕྱི་ནང་དུ་གློག་འོད་ཀྱི་མཛེས་རྒྱན་སྤྲས་པ་བཅས་བྱེད་སྲོལ་ཡོད་པ་རེད། མཁས་དབང་ཚེ་རིང་ཤཱཀྱ་ལགས་ཀྱིས་སྤྱི་ཚོགས་དྲ་ལམ་དུ་གནས་ཚུལ་བཀོད་པར ྋགོང་ས་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས། བོད་ཀྱི་རྒྱལ་ས་ལྷ་སའི་ནང་ཡེ་ཤུའི Capuchin གྲྭ་བ་ཚོར་ས་ཆ་དང་ཡེ་ཤུའི་ལྷ་ཁང་བཞེངས་ཆོག་པའི་བཀའ་རྒྱ་བསྩལ་གནང་ཡོད་པ་རེད་འདུག་ལ་དུས་ད་ལྟའང་བོད་ཀྱི་ས་ཁུལ་ཁག་ཅིག་ཏུ་བོད་རིགས་ཡེ་ཤུའི་ཆོས་ལ་དད་པ་བྱེད་མཁན་ཡོད་འདུག། ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གིས་རྒྱ་ནག་གཞུང་ཕྱོགས་ནས་ཞི་བདེའི་རྒྱ་མཚོ་དང་ལྷོའི་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་བདག་དབང་ཡོད་ཚུལ་བཤད་ནས་སྟངས་འཛིན་བྱེད་ཐབས་ལ་འགོག་རྒོལ་བྱེད་ཆེད་འགྲོ་གྲོན་ཆེན་པོ་གཏོང་གཏན་འཁེལ་འདུག།

ད་ལོ་རྒྱ་ནག་རྒྱལ་ཡོངས་སུ་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་ཕྱིན་ཡོད་སྐོར Taipei Times ཞེས་པའི་ཐའེ་ཝན་གྱི་གསར་ལས་ཁང་དེའི་དྲ་ཐོག་ཏུ་ཟླ་འདིའི་ཕྱི་ཚེས་ཉེར་གསུམ་ཉིན་བོད་མི་མང་སྤྱི་འཐུས་ཟུར་པ་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་བྲིས་གནང་བ་དེ་ཁྱབ་སྤེལ་གནང་འདུག་རྒྱ་ནག་གཞུང་གིས་རྒྱ་ནག་ཁྱོན་ཡོངས་སུ་མི་མང་གི་ཆབ་སྲིད་དང་སྤྱི་ཚོགས། རིག་གཞུང་སོགས་ཀྱི་ཐོག་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བ་མ་ཟད་སྤྱི་དམངས་ཀྱི་ཐོབ་ཐང་ཁག་རྩིས་མེད་རྡོག་རོལ་ཤུགས་ཆེ་རུ་བཏང་བའི་རྐྱེན་གྱིས་ལོ་འདིར་རྒྱ་ནག་ཁྱོན་ཡོངས་སུ་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་ཕྱིན་ཡོད་སྐོར Taipei Times ཞེས་པའི་ཐའེ་ཝན་གྱི་ཚགས་པར་གྱི་མདུན་ཤོག་ཏུ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་ཉིན་བོད་མི་མང་སྤྱི་འཐུས་ཟུར་པ་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་བྲིས་གནང་བ་དེ་ཁྱབ་སྤེལ་གནང་འདུག་རྩོམ་ཡིག་དེའི་ནང་བཀོད་པར། རྒྱ་ནག་གཞུང་གིས་བོད་ནང་དུ་བོད་མིའི་སྤྱི་དམངས་དང་ཆབ་སྲིད་སྤྱི་ཚོགས་དང། རིག་གཞུང་གི་ཐོབ་ཐང་རྩིས་མེད་རྡོག་རོལ་དང། དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་ཅིང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་བོད་ཕྲུག་ས་ཡ་གཅིག་ལྷག་རང་གི་ཕ་མ་སྤུན་མཆེད་དང་བོད་མིའི་སྤྱི་ཚོགས་དང་རང་ནས་ཁ་བྲལ་བཏང་སྟེ་བཙན་ཤེད་ཐོག་རྒྱ་ནག་གཞུང་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་ནང་བཅུག་ཡོད་པ་དང་དེའི་དམིགས་ཡུལ་གཙོ་བོ་ནི་བུ་ཕྲུག་དེ་དག་རྒྱ་མི་རིགས་ཀྱི་རིག་གཞུང་དང་སྐད་ཡིག། རྒྱ་ནག་དམར་ཤོག་རིང་ལུགས་ཀྱི་ལྟ་བའི་བསམ་བློའི་སློབ་གསོ་སྤྲད་ནས་རྒྱ་མི་རིགས་དང་དབྱེ་བ་མེད་པར་བཟོ་ཐབས་ཀྱི་སྲིད་བྱུས་ཤིག་ཡིན་སྐོར་དང་ཡང་རྒྱ་ནག་གཞུང་གིས་བོད་མིའི་ཆོས་དད་རང་དབང་དང་འདུ་འཛོམས་རང་དབང། འགྲུལ་བཞུད་རང་དབང་གི་ཐོབ་ཐང་སོགས་ལ་བཀག་སྡོམ་བྱེད་བཞིན་ཡོད་སྐོར་སོགས་རྒྱལ་ཚོགས་ཀྱི་སྙན་ཐོའི་ནང་བཀོད་པ་ལུང་འདྲེན་བྱས་ཡོད་པ་མ་ཟད་ཧོང་ཀོང་ཚུད་པའི་རྒྱ་ནག་ཁྱོན་ཡོངས་སུ་དམ་དྲག་ཅན་གྱི་སྲིད་ཇུས་སྣ་མང་ལག་བསྟར་བྱེད་བཞིན་ཡོད་སྐོར་སོགས་ཐེར་འདོན་བྱས་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདིའི་ནང་དུ། ཕྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ནང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སྩལ་བའི་བྱང་ཆུབ་ལམ་རིམ་ཆེན་མོའི་སྔོན་འགྲོའི་གསུང་ཆོས་ཀྱི་དགོངས་དོན་ཟུར་འདོན་བྱས་ཏེ་རྩོམ་པ་པོ་ཧོར་གཙང་འཇིགས་མེད་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་བར་གསན་རོགས་གནང། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བཞི་ཉིན། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བྱང་ཆུབ་ལམ་རིམ་ཆེན་མོའི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞུས་པའི། ཚན་པ་དྲུག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྐྱེས་བུ་སུ་ཞིག་གིས་བདེ་བ་དོན་གཉེར་བྱེད་ཀྱི་ཡོད་ན། བདེ་བ་ཐོབ་པ་ལ་བར་དུ་གཅོད་པའི་བསམ་བློ་དེ་རིགས་ལ་བསྒྱུར་བཅོས་གཏོང་རྒྱུ་སྔོན་དུ་འགྲོ་དགོས་པ་སྟེ། ཆགས་སྡང་རྨོངས་གསུམ་ཀྱིས་བསྡུས་པའི་ཕྱིན་ཅི་ལོག་གི་ལྟ་བ་སོགས་བསམ་བློ་ལྷད་ཅན་དང་སྐྱོན་ཅན་རྣམས། བཟང་ཕྱོགས་སུ་བསྒྱུར་ཐབས་བྱ་རྒྱུ་དེ་ནི།

འོན་ཀྱང། སྐབས་འདིར་དྲི་བ་ཆེ་ཤོས་ཤིག་ཡོད་པ་ནི། སེམས་ལ་དེ་ལྟ་བུའི་འགྱུར་བ་ཇི་ལྟར་གཏོང་ནུས་སམ་ཞེས་པ་འདི་ཉིད་ཡིན་ལ། མིའི་སེམས་ལ་སྒྱུར་བཅོས་གཏོང་རྒྱུ་དེ་ནི། ཕྱི་རོལ་ཡུལ་དུ་ཁྲིམས་བཟོས་ཏེ་དམ་དྲག་བྱེད་པ་དང་ཉེས་རྡུང་གཏོང་བ། དངུལ་དངོས་ཀྱི་ཉེས་ཆད་གཅོད་པ་སོགས་སྡུག་སྦྱོར་མནར་གཅོད་ཇི་ཙམ་བརྩམས་ཀྱང། གནས་སྐབས་ཞེད་སྣང་གི་དབང་གིས། ཁོ་པ་ཚོའི་སྒྲིག་ལམ་སྲུང་བརྩི་མི་བྱེད་ཐབས་མེད་ཡིན་པ་ལས། སེམས་ནང་ལ་བཟང་ཕྱོགས་ཀྱི་འགྱུར་བ་ཐེབས་རྒྱུའི་ཚབ་ལ་ཁོང་ཁྲོ་དང། འཁོན་འཛིན་བཟོ་བཞིན་ཡོད་པ་དེ། ད་ལྟའི་རྒྱ་ནག་དམར་ཤོག་གི་འོག་ལ་ཡོད་པའི་བོད་ནང་གི་གནས་སྟངས་ཀྱི་ཐོག་ནས་གསལ་པོར་ཤེས་ཐུབ་པ་སྟེ། ཉེས་རྡུང་དང་མནར་གཅོད་བཏང་སྟེ་ཏང་ལ་དགའ་ཞེན་བྱེད་དགོས་པ་སོགས་ཀྱི་སློབ་གསོ་ཇི་ལྟར་བརྒྱབ་ཀྱང་མི་ཡི་སེམས་ལ་འགུལ་སྐྱོད་ཐེབས་ཀྱི་མེད་ལ། སུ་ཞིག་ལ་དད་མོས་བྱེད་ཆོག་པ་དང་སུ་ཞིག་ལ་མི་ཆོག་པའི་བཙན་བཀའ་ཇི་ཙམ་བཏང་ཡང་ཕྱི་ཡི་རྣམ་པ་ཙམ་ལས་དོན་དག་ངོ་མའི་ཐོག་མི་མང་གི་བསམ་བློ་འགུག་ཐུབ་ཀྱི་མེད་པ་བཅས་མདོར་ན་ཕྱི་ལོགས་ནས་དབང་ཡོད་བྱས་ཏེ་མི་ཡི་བསམ་བློ་ལ་བསྒྱུར་བཀོད་ཐེབས་ཐུབ་མེད་པ་ཙམ་ཞིག་མིན་པར། དཔེར་ན་ཕྱིའི་གཟུགས་ཕུང་ཤིན་ཏུ་ཆེ་བ། གླང་པོ་ཆེ་ལྟ་བུ་དང། སྟོབས་རྩལ་མཆོག་ཏུ་གྱུར་པའི་སེང་གེ་དང་སྟག་གཟིག་སོགས་ལ་མཚོན་ན་ཡང། ཕར་ཁ་ཟས་སྦྱིན་པ་སོགས་བྱམས་པོས་གཅེས་ན། བཀོལ་སྤྱོད་བྱེད་ཐུབ་ཀྱི་ཡོད་པ་ལས། ཕར་ལ་རྡོ་དང་དབྱུག་པས་གཞུས་ཏེ་དྲག་སྤྱོད་བཀོལ་ན། ཚུར་ལ་དགའ་མོས་མི་བྱེད་པ་ཙམ་ཞིག་མིན་པར། རང་གི་ཚེ་སྲོག་འཆོར་བའི་ཉེན་ཁ་ཡང་ཡོད་པ་བཅས། དངོས་ཡོད་ཀྱི་གནས་ཚུལ་འདི་དག་གི་ཐོག་ནས་བསམ་ན། བཙན་པོ་དབང་ཡོད་ཀྱི་ལམ་ནས་མི་ཡི་སེམས་ལ་སྒྱུར་བཅོས་གཏོང་ཐུབ་མེད་པ་དེ་ར་སྤྲོད་བྱེད་ཀྱི་ཡོད།
ང་ཚོ་སེམས་ཀྱི་ལྟ་སྟངས་རྣམ་རྟོག་འདྲ་མི་འདྲ་ཆགས་ཡ་ད་འདི་བསྒྱུར་བཅོས་བཏང་ནས་ད་ག་རེ་ཟེར་ན་རྒྱུ་མཚན་དང་ལྡན་པ་ཞིག་རེད་ང་ཚོ་སྐྱིད་པོ་འདོད་ཀྱི་མ་གཏོགས་སྡུག་བསྔལ་འདོད་ཀྱི་མི་འདུག་བ། བྱས་ཙང་ང་སྡུག་བསྔལ་མང་པོ་ཅིག་ང་རང་ཚོའི་བསམ་བློས་བཟོ་གི་འདུག་བ། དེ་འདྲས་དེ་སྡུག་བསྔལ་མི་འདོད་པ་ཡིན་ཙང་སྡུག་བསྔལ་བཟོ་མཁན་གྱི་བསམ་བློ་དེ་བསྒྱུར་བཅོས་བཏང། ང་རང་ཚོའི་ལུས་ཀྱི་དཔེར་ན་ཚོར་བ་སྡུག་བསྔལ་ཟེར་དེ་ཡང་དེ་འབྲས་བུ་ངན་པ་ལ་ལས་ངན་པ་ཅིག་བསགས་པའི་དེའི་འབྲས་བུ་ཡིན་པ་ཡིན་དུས་ཙམ་ནས་ལས་དེ། ཁ་ཟུག་རེད་ཁ་ཟུག་རེད་བུ་གའི་ཆུའི་ཆུ་ས་ནས་བཀག་པའི་བཟོ་བྱས་བྱས་སེམས། ཁ་ཟུག་བུ་གའི་འདུལ་བའི་ཐོག་ནས་ཨེ་ནི་ལས་ངན་པ་གསོག་ཡག་དེ་སྡོམ་བྱས་དེ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་མ་འོངས་པ་ལ་ཡོང་ཡག་དེ་སྡོམ་ཡག་ཅིག་ཡོང་གི་ཡོད་རེད་བ། བསམ་བ་དེ་འདྲ་ཡིན་དུས་བཅོས་བསྒྱུར་བཏང་ཟེར་ཏེ་ཨ་དེ་སེམས་བཅོས་ཆོས་བྱས་ནས་ཁ་རུག་ལ་བསྒྱུར་བཅོས་གཏོང་ཟེར་ཡ་དེ་གཙོ་བོ་བསམ་བློའི་ལྟ་སྟངས་བསམ་བློའི་འཁྱེར་སོ་དེ་བསྒྱུར་བཅོས་བཏང་ཡིན་པ་རེད། དེ་ག་འདྲས་བསྒྱུར་བཅོས་བཏང་དགོས་རེད། ཕྱི་ལོག་ནས་ཁྲིམས་བཅས་བྱས་བསྒྱུར་བཅོས་བཏང་ཐུབ་ཀྱི་མི་འདུག་བ། དཔེར་ན་ང་རང་ཚོ་བོད་ལ་ཡ་ཨ་ནི་རྒྱ་མིས་དཔེ་ཁྲིམས་རུ་ཤ་བཟོ་གི་འདུག་བ། བསམ་བློ་འདི་བཏང་དགོས་རེད་པས་རྒྱལ་གཅེས་དགོས་རེད་ཅེས་ཡས་དགོས་རེད་མས་དགོས་རེད་ཞེས་དཔེ་ཟེར་གི་འདུག་བ།

མི་ཕར་བཞག་ནས་དུད་འགྲོ་ཚོ་ཡིན་ནའི་ཁོ་ཚོ་སེམས་བསྒྱུར་བཅོས་གཏང་དགོས་བྱུང་ན་བྱམས་པོ་བྱས་ནས་བསྒྱུར་བཅོས་གཏོང་ཡག་རེད་མ་གཏོགས་རྩུབ་པོ་བྱས་ནས་བསྒྱུར་བཅོས་གཏོང་ཡག་མི་འདུག་ག་དཔེར་ན་ཅིག་ད་སེམས་ཅན་ཆེན་པོ་ཚོའི་གྲས་ལ་ཡ་ཅིག་ཅིག་སྟོབས་ཆེན་རེ་གཏོགས་ད་བྱེད་ཅིག་བྱམས་པོར་བྱེད་ཅིག་དེ་འདྲ་བྱས་བྱས་ཨེ་ནི་ཁོ་ག་ལེ་ག་ལེ་ཁོ་ཅིག་རྩེད་མོ་རྩེ་ཡག་བཟོ་འདྲ་མི་ཡིན་འདུག་ཟེར་ན་ཁོ་ཅིག་འཁྲབ་ཡག་བཟོ་འདྲ་དེ་ཡོང་གི་འདུག་ག་རེད་མ་གཏོགས་ཁོ་རྒྱུག་པ་གཞུས་ནས་ཕལ་ཆེར་ཁག་པོ་ཞིག་རེད། ཕར་རྒྱུག་པ་གཞུས་ཚུར་ཟ་ཡག་གི་དཔེར་ན་སྟག་དང་གཟིག་དེ་ཚོ་འདྲ་དེ་ཕར་རྒྱུག་པ་གཞུས་ཚུར་ཟ་ཡག་གི་ཉེན་ཁ་ཡོད་རེད། ཡིན་ནའི་ཁོས་བྱམས་པོར་བྱས་བྱས་བྱམས་པོ་བྱེད་ཀྱི་བྱེད་ཀྱི་ཡང་མཚམས་མཚམས་སྐད་རྒྱག་གི་རྒྱག་གི་བྱས་བྱས་ཡིན་ན་སྟག་དང་གཟིག་དེ་ཚོ་འདྲ་དེ་གཅན་གཟན་ཚོ་འདྲ་དེ་མིའི་ཁ་ལ་ཉན་པོར་བྱས་བྱས་བྱེད་ཀྱི་འདུག་བ་རེད་བ། ད་དུད་འགྲོ་ཚོ་ཡིན་ནའི་སེམས་ལ་བསྒྱུར་བཅོས་གཏོང་ཡག་ཟེར་མཁན་དེ་ཁོ་རའི་སེམས་ནང་ལོག་ལ་ཅིག་ཚིམ་པ་ཅིག་ཡོང་དུས་དེའི་རྐྱེན་བྱས་ནས་འགྱུར་བ་འགྲོ་ཡག་ཅིག་ཡོང་གི་ཡོད་རེད་མ་གཏོགས་སྡུག་པོ་བཏང་ནས་འགྱུར་བ་འགྲོ་ཡག་ཁག་པོ་རེད་བ། ཨེ་ང་ཚོ་མི་རེད་བ། མི་ལ་ཡང་ཕྱི་ལོག་ནས་དབང་ཡོད་བཤད་ནས་འགྱུར་བ་འགྲོ་ཡག་ཟེར་མཁན་དེ་ནམ་ཡང་མི་སྲིད་པ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་རོལ་ཡུལ་གྱི་ཆབ་སྲིད་ཀྱི་གནོན་ཤུགས་དང། ཁྲིམས་ལུགས་ཀྱི་བཅིངས་སྡོམ། དབང་ཆ་དང་རྒྱལ་སྟོབས་ལ་བརྟེན་ནས་ཟིལ་གྱིས་གནོན་ཐབས་བྱེད་པ་དེ་དག་གིས་ཕྱི་ཡི་རྣམ་པ་ཙམ་གྱིས་དང་ལེན་བྱེད་དུ་འཇུག་ཐུབ་པ་ལས། ནང་སེམས་ནས་བསྒྱུར་བཅོས་གཏོང་བའི་ནུས་པ་མེད་པ་གསལ་པོ་ཆགས་པའི་ཚེ་ན། ད་གཟོད་མིའི་སེམས་ལ་སྒྱུར་བཅོས་གཏོང་རྒྱུ་དེ། རང་གི་སེམས་གཏིང་ནས་ཡིད་ཆེས་སྐྱེ་བ་ལ་བརྟེན་དགོས་པ་དང། སེམས་ཀྱི་འགྱུར་བ་མེད་པའི་ཡིད་ཆེས་དེ་ཡང་བདེན་པ་དང། ཡང་དག་པ་སོགས་ཀྱི་རྒྱུ་མཚན་ལ་ངེས་པ་རྙེད་པ་ནས་འགོ་འཛུགས་བྱ་དགོས་པ་ཞིག་ཡིན། དཔེར་ན་དཀོན་མཆོག་གསུམ་ལ་དད་མོས་བྱེད་པ་ལྟ་བུ་ལ་མཚོན་ན། དཀོན་མཆོག་གསུམ་རྩ་ཆེན་པོ་ཡིན་ཚུལ་བཤད་པས་རྩ་ཆེན་ཡིན་པ་ར་སྤྲོད་བྱེད་མི་ཐུབ་པར། རྒྱུ་མཚན་ཅི་ཞིག་གིས་རྩ་ཆེན་པོར་ཆགས་པ་དང། ཅིའི་ཕྱིར་རྩ་ཆེན་དུ་འཛིན་དགོས་པ་སོགས་ཀྱི་རྒྱུ་མཚན་ར་འཕྲོད་ནས་ཡོང་སྐབས། ད་གཟོད་འདི་དག་ལ་བརྟེན་ན་ནམ་ཡང་བསླུ་བ་མི་འདུག་ཨང་སྙམ་པའི་ཡིད་ཆེས་རྙེད་རྒྱུ་ཡིན་པ་དང།

འདི་དག་ངེས་པའི་སྟོབས་ཀྱིས། གཞན་དོན་བྱེད་པ་ལ་སྙིང་རྗེ་མེད་ཐབས་བྲལ་བ་དང། རང་དོན་བྱེད་པ་ལ་ཡང་སྙིང་རྗེ་མེད་ཐབས་བྲལ་བ་སྟེ། ཐར་པ་སྒྲུབ་པ་དང། ཐམས་ཅད་མཁྱེན་པའི་གོ་འཕང་སྒྲུབ་པ་གང་ཞིག་ཡིན་ཀྱང། སྙིང་རྗེ་ལ་མ་བརྟེན་ཐབས་མེད་ཡིན་པའི་ཡིད་ཆེས་ཇི་ཙམ་རྙེད་པ་དེ་ཙམ་གྱིས་ཞེ་སྡང་དང། ཁོང་ཁྲོའི་ཉེས་དམིགས་དང། གནོད་ཚབས་ཇི་ཙམ་ཆེ་བ་ཤེས་རྟོགས་བྱུང་བའི་ཚེ་ན། ཁ་ཙམ་དང། ཚིག་ཙམ་གྱི་དབང་དུ་མ་སོང་བའི་ཡིད་ཆེས་བརྟན་པོ་དགོས་པ་ར་སྤྲོད་འཕེར་རྒྱུ་ཡིན་ལ། ཡིད་ཆེས་འགྱུར་བ་མེད་པ་དེ་ཉིད་ཀྱིས་བསྐུལ་ནས་སེམས་ལ་རྨང་རིམ་ནས་འགྱུར་བ་ཐེབས་རྒྱུ་ཡིན་པའི་སྟབས་ཀྱིས། དད་པ་དང་སྙིང་རྗེ་སོགས་དེ་དག་ཐམས་ཅད་ལ་ཤེས་རབ་ཀྱི་གྲོགས་ངེས་པར་དུ་དགོས་པ་དང། ཤེས་རབ་ཀྱི་ཤེད་སྟོབས་ལ་བརྟེན་ནས་དཀོན་མཆོག་གསུམ་གྱི་ཡོན་ཏན་ཤེས་པ་དང་ཁྱད་པར་ཤེས་པ་དྲིན་དྲན་པ། དྲིན་གཟོ་བ་ལ་སོགས་པ་བརྒྱུད་རིམ་ལྡན་པའི་ངང་ལ་ཤེས་རྟོགས་བྱ་ཐུབ་པ་བཅས་ཆོས་ཀྱི་གཞུང་ལུགས་ལ་སློབ་སྦྱོང་བྱ་རྒྱུ་གལ་ཆེན་ཡིན་པ་དེ་ནན་ཏན་གྱི་སྒོ་ནས་སྟོན་གྱི་ཡོད་པ་དེ་ཡིན། ད་འོ་ན། ཡིད་འགྱུར་ཡག་ག་འདྲས་སེ་འགྲོ་གི་རེད་ཟེར་ལབ་ན། སོ་སོ་སོ་སོའི་ཡིད་ཆེས་ཅིག་སླེབས་ནས་འདི་འོས་པ་རེད་འདི་བཟང་པོ་རེད་བསམ་པ་ཅིག་སོ་སོའི་སེམས་ཀྱི་གཏིང་ནས་ཡིད་ཆེས་ཅིག་སླེབས་ན་འགྱུར་བ་འགྲོ་གི་འདུག་ག། ཡིད་ཆེས་ག་འདྲ་སླེབས་པ་ཡིན། ཡིད་ཆེས་སླེབས་པ་དེ་རྒྱུ་མཚན་མཐོང་བའི་ཐོག་ནས་ཡིད་ཆེས་སླེབས་པ་རེད་པ། དཔེར་ན་དད་པ་བྱས་པ་ཡིན་ན། ད་ག་རྩ་ཆེན་པོ་རེད་ལབ་ནས་ཆོག་གི་མི་འདུག་བ། ཁོ་རྩ་ཆེན་པོ་ཡིན་པའི་ཡིན་རབས་རྒྱུ་མཚན་འདི་ཡིན་ཏེ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་ཀླད་པ་བེད་སྤྱོད་བྱས་ནས་བསམ་བློ་བཏང་བསམ་བློ་བཏང་ཡོང་དུས་ཨའོ་འདི་དངོས་གནས་ཁྱད་མཚར་ཞིག་འདུག་བ་བསམ་པ་ཅིག་དྲན་ཡོང་དུས་ཨེ་ནས་ཁོ་སེམས་ནང་ལོགས་ལ་ཡིད་ཆེས་སླེབས་ཡིད་ཆེས་དེ་ཨེ་ནས་འགྱུར་བ་ཐེབས་ཡོང་གི་ཡོད་རེད་པ། སྙིང་རྗེ་སྒོམ་རྒྱུ་ཟེར་ནའི་ཨ་ཙི་སྙིང་རྗེ་ཟེར་ལབ་པ་གཅིག་པོ་ག་ཧ་ལས་མི་འདུག་བ། ཁོ་སྙིང་རྗེ་དགོས་ཡག་གི་རྒྱུ་མཚན། སྙིང་རྗེ་གལ་ཆེན་པོ་ཡིན་པའི་རྒྱུ་མཚན། རང་ཉིད་དཔེ་ལ་བླངས་ནས་སྡུག་བསྔལ་སྡུག་བསྔལ་ལ་མི་བཟོད་པ་ཡོད་པ། རང་རང་དང་འདྲ་བ་རྒྱུ་མཚན་དུ་བྱས། ཨ་ནི་རང་དང་མཚུངས་པ་ཡིན་པ་རང་ལ་ཡིན་ནའི་སྙིང་རྗེའི་བསམ་བློ་བཏང་ན་ཕན་གི་ཡོད་པ། ཞེ་སྡང་གི་བསམ་བློ་བཏང་ན་ཕན་གི་མེད་པ། གནོད་སེམས་བསམ་བློ་བཏང་ན་རང་ལ་གནོད་གི་ཡོད་པ། དེ་འདྲའི་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་བརྟག་དཔྱད་བྱས་བརྟག་དཔྱད་བྱས་ཡོང་དུས་ཨ་ནི་གཞི་ནས། ཀླད་པ་བེད་སྤྱོད་བྱས་ནས་ཕྱིན་ནས་ཡིད་ཆེས་ཅིག་སླེབས། ཡིད་ཆེས་དེས་སེམས་ནང་ལོགས་ལ་ཡ། སྙིང་རྗེ་དང་དུ་ལེན་ཡ། དད་པ་དང་དུ་བླང་ཡ། ཁོང་ཁྲོ་དང་དུ་མི་ལེན་པར་ཡོང་གི་འདུག་ག། ད་ལྟ་སངས་རྒྱས་ཀྱི་ཆོས་ཀྱི་འགྲོ་སྟངས་འདི་ཤེས་རབ་ཀྱིས་གྲོགས་བྱས་ནས་སེམས་ལ་སྒྱུར་བཅོས་ཐེབས་ཡག་འདི་འགྲོ་རྒྱུ་རེད་མ་གཏོགས་སངས་རྒྱས་ཀྱི་བཀའ་རེད་ཟེར་ནས། འདི་སངས་རྒྱས་ཀྱི་བཀའ་རེད་ཟེར་ཡང་རུང་ཨོ་ཁྱོད་ར་ཡག་པོ་མ་བྱས་ན་དམྱལ་བར་འགྲོ་རྒྱུ་རེད་ད་ཟེར་ཡག་འདི་ཅི་གོ་སྐད་ཆ་མ་རེད་ད། བྱས་ཙང། ས་དེ་འདྲ་ཡིན་པ་ཡིན་དུས། ད། བསམ་བློ་བཏང་ནས་སྒྱུར་བཅོས་གཏོང་དགོས་ཡག་ད་དེ་ཡིན་པ་རེད། དེ་འདྲ་ཡིན་དུས། བསམ་བློ་གཏོང་ཡག་གི་རྒྱུ་ཆ་ཅིག་ཤེས་དགོས་རེད་པ། བསམ་བློ་གཏང་ཡག་གི་སྒོ་ཅིག་ཤེས་དགོས་འདུག་བ། བསམ་བློ་གཏང་ཡག་གི་སྒོ། རྣམ་གྲངས། རྒྱུ་ཆ། ག་ཚོད་མང་བ་ཡོད་པ་དེའི་ཚོད་ཀྱི་བསམ་བློ་གཏང་ཡག་ཤུགས་ཆེ་ཡིན་དགོས་རེད་པ། བསམ་བློ་གཏང་ཡག་ག་ཚོད་ཤུགས་ཆེ་བྱུང་བ་དེའི་ཚོད་ཀྱི་སེམས་ནང་ལོགས་ལ་ཡ། ག་རེ་ཟེར་དགོས་རེད། ཡིད་ཆེས་གསར་པ་ཅིག། དད་པ་གསར་པ་ཅིག། ངོས་འཛིན་གསར་པ་ཅིག། དེ་ལ་བརྟེན་ནས་ཨེ་སེམས་ལ་སྐུལ་ལྕག་ཐེབས་ཡག་ཅིག་དང་འགྱུར་བ་ཐེབས་ཡག་ཅིག་ཡོང་གི་ཡོད་པ་རེད། སོ་དེ་འདྲ་ཡིན་པ་ཡིན་དུས་ཙ་ན་ང་ཚོ། ཆོས་སློབ་སྦྱོང་བྱས་ཟེར་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཤག། ད་ཁྱེད་རང་ཚོ་འདི་ཕྱི་རྒྱལ་མི་ཁྱེད་རང་ཚོ་ཆ་ཆ་ནས་དེབ་དེབ་དེ་བཞིན་རེད་ཨ་དེ་ངས་འདི་བཤད་རྒྱུ་དེ་ཡིན་དེ་ཁྱེད་རང་ཚོ་སེམས་ལ་ངེས་པའི་ཆེད་དཔེ་ཆ་ལྟ་དཔེ་གལ་ཆེན་པོ་དག།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ།
ལེ་ཚན་འདི་གཙོར་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་དེའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།